ལེ་ཚན་དེའི་ནང་དམིགས་བསལ་གྱི་གོ་སྐབས་དེ་བླངས་པར་ཆ་རྐྱེན་གང་ཚང་དགོས་པ་དང་སྙན་ཞུ་རྒྱག་ཚུལ། ཉེན་གཟབ་གནང་ཕྱོགས་སོགས་ཀྱི་སྐོར Super Fund ཆེད་ལས་རྩིས་པ་སྐལ་བཟང་ཡོན་ཏན་ལགས་སུ་བཅར་འདྲི་བྱས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ད་ལོ་ཏོག་དབྱིབས་ནད་ཡམས་འདི་ད་ཁྱབ་ནས་དེའི་རྐྱེན་གྱིས་ད་ང་ཚོ་གཞུང་གིས་ཨོ་སྟྲེ་ལི་ཡའི་གཞུང་རང་གིས་ད་མི་མང་པོ་ཅིག་ལས་ཀ་ཤོར་ཡོད་རེད་ཨ་ནི་མི་མང་པོ་ཅིག་ཡང་ལས་ཀའི་ཅིག་ཆུ་ཚོད་ཉུང་བཏང་ཡ་ད་དེ་འདྲའི་ཨ་ཁྱེད་ད་གང་ལྟར་སོ་སོ་གི་ཡོང་འབབ་དེ་ད་ཉུང་འགྲོ་ཡོད་ར་འོ་དེ་ཡིན་དུས་ད་ཁོ་ཚོ་ལ་ཅིག་ཛ་དྲག་གི་ད་རོགས་སྐྱོར་གནང་ཡ་ཆེད་དུ་ཨ་ནི་ཅིག་ནམ་རྒྱུན་ང་ཚོ་ད Super ལབ་ཡ་ར་ཨ་ནི་སུད་ད་རྒས་བཅོལ་ཀྱི་དངུལ་དེ་ནས་ཨ་ནི་ཅིག་ཡང་བེད་སྤྱོད་ད་ད་བེད་སྤྱོད་གནང་ཆོག་ཡ་གི་དེ་འདྲའི་ཅིག་བཟོས་ཡོད་རེད་ད་དེ་དམིགས་བསལ་གྱི་ཐོབ་ཐང་དེ་ད་ལེན་ཐུབ་ཡ་ལ་ཨ་ནི་ཆ་རྐྱེན་ད་ག་རེ་ག་རེ་ཚང་དགོས་ཡོད་རེད། ད་གོ་སྐབས་དེ་སུས་ལེན་ཆོག་གོ་རེད་དྲི་བ་ཡིན་དུས་ད་དེ་གོ་སྐབས་དེ་ལེན་པ་ལ་ཡང་ཆ་རྐྱེན་ཁ་ཤས་ཚང་དགོས་གོ་རེད་དང་པོ་དེ་ཆ་རྐྱེན་དེ་ད་དང་པོ་དེ་ད་སྤྱིར་བཏང་བཤད་མི་དགོས་བྱས་ང་ཚོས་སྔོན་མ་ལས་ཀ་བྱས་པ་ཡིན་ན་ད་ད་ལྟ་ལས་ཀ་བྱེད་བཞིན་པ་ཡིན་ན་གང་ལྟར Super དེ་སྔོན་ལ་གསོག་འཇོག་བྱེད་དགོས་གོ་ཡིན་ན Super བསགས་བཞིན་བྱོས་ཀྱི་དགོས་ཀྱི་ཡོད་དང། ཨེ་ནས་གཉིས་པ་དེ་ཨོ་སི་ཀྲོ་ལི་ཡའི་མི་སེར་དང་ཨོ་སི་ཀྲོ་ལི་ཡ་ད་ང་ཚོས་ཀྱི Permanent Resident ལ་ད་ཨོ་སི་ཀྲོ་ལི་ཡ་གི་གཏན་འཇགས་མི་སེར་ཡིན་པའི་ཆ་རྐྱེན་གཅིག་གོ་དགོས་ཡོད་རེད། ཆ་རྐྱེན་འདི་ག་ཚང་ཚར་བའི་རྗེས་ནས་ཡང་རྗེས་ནས་ཆ་རྐྱེན་ག་རེ་ཡོད་རེད་ལབ་པ་ཡིན་ན། ད་ལས་ཀ། ད་ལས་ཀ་ཡིན་ད་དཀའ་ངལ་འདི་རྐྱེན་པས་ལས་ཀ་ཤོར་རྒྱུ། ཨ་ནས་ཡང་མིན་ན་སྔོན་མ་ནས་ལས་ཀ་མེད་པ་བྱས་ག་རེ་ལས་ཀ་འཚོལ་བཞིན་པ་ཡིན་རྒྱུ། དཔེར་ཆགས་ཤིག་མང་པོ་གཅིག་ག་ད་འོ་རེད་ང་ཚོ Centrelink བརྒྱུད་བྱས་གཞུང་གི་རོགས་སྐྱོར་རག་མཁན་མང་པོ་ཞུ་ཆེད་ལ་ཡང། འདི།

ཨཱ་ནི་ད། གཙོ་ཆེ་ཤོས་ད་དེ་སྤྱིར་བཏང་ད་ཆ་ལེ་ཡ་དེ Centrelink ནས་རག་མཁན་མང་ཕྱོགས་ལ་ཡོད་ད་ཡིན་ནའི་ད་ལྟའི་སྐབས་ལེ་ཡ་ད་ད་གཞུང་གི། Job Keeper Payment ལབ་བྱས་སྤྲད་ཡོད་ད་དེ་ལས་ཀ་བརྒྱུད་བྱས་ད་དེ་ད་ད་དེ་ནང་ལེ་ཡ་ཆེ་གཞུང་གི་དེ་ཆ་རྐྱེན་ནང་ལེ་ཡ་དེ་འདྲས་རག་ཡིན་ན་དེ་བཏོན་ཆོག་གི་ཡོད་མེད་དེ། ཕལ་ཆེར་བཏོན་ཆོག་གི་མེད་པ་འདྲ་རེད་བཞག་ག་རེ་ཟེར་ན་དེ་ནང་ཆ་རྐྱེན་ནང་བཏོན་མི་འདུག་ཨཱ་ནི་གཞན་དག་ཆ་རྐྱེན་བཅས་ག་རེ་ཡོད་རེད་ལབ་པ་ཡིན་ན། ཡང་ན་མིན་ན་ད་ད་སོ་སོའི་ལས་ཀ་བྱེད་བཞིན་པ་ཡིན་པ་བྱས་ལེ་ཡ། ཨཱ་ནི་སོ་སོའི།

སོ་སོའི Super མར་བཏོན་ཡག་གི་ད་ལྟའི་གོ་སྐབས་དེ་ཡོད་རེད། ད་གཞན་དག་ད་ག་ལབ་དགོས་རེད་ཟེར་ན་ཡང Australia མི་སེར་མ་ཡིན་པ་དང Australia གི་ད་ཅི Permanent Resident ད་ག་རེ་ཟེར་གཏན་འཇགས་མི་སེར་མ་ཡིན་པ་དེ་ཚོ་ལ་ཡང་དེ་འདྲས་ཡིན་པ་ཡིན་ན་ཡང་ཆ་རྐྱེན་ཁག་ཁག་ཡོད་རེད་ཁོང་ཚོའི་ག་རེ་ཟེར་སློབ་ཕྲུག་ཡིན་པ་ཡིན་ན་ཟླ་བ་བཅུ་གཉིས Australia ནང་བསྡད་བསྡད་ཚར་རྒྱུ་ཡིན་པ་ཡིན་ན་ཨེ་དེ་སྔ་ལ་ཡང་སྔོན་མ་ལས་ཀ་བྱ་རྒྱུའི Super བསགས་ཡོད་རྒྱུ་ཡིན་པ་ཡིན་ན་ཡང་ད་ལྟའི་དེ་ལ་ཡང་བཏོན་ཆོག་གི་རེད།

ཁྲི་གཅིག་བྱས། དེ་ནས་ལོ་རྗེས་མ་ལ་ཡང་ཁྲི་གཅིག་བྱས། ཁྱོན་བསྡོམས་པའི་ཁྲི་གཉིས་དང་སྟོང་ཕྲག་ཉི་ཤུ་ལས་འབོར་བ་དེ་སྟོན་ཆོག་གི་ཡོད། རེད་ད། ཡིན་ནའི་ད་ལོའི་ལོ་ལ་ཡང་ཁྲི་གཅིག་དང། ལོ་མཇུག་མར་ཁྲི་གཅིག་ལབ་དུས། ད་ད་ལོའི་ལོ་ལ་མ་སྟོན་པ་བྱས། ལོ་མཇུག་མར་སྟོན་གྱི་ཡིན་ལབ་བྱས་ཁྲི་གཉིས་སྟོན་ཡག་ཡོད་མ་རེད་ད། ལོ་འདི་ལ་ཡང་ཁྲི་གཅིག་བྱས། ལོ་རྗེས་མ་ལ་ཡང་ཁྲི་གཅིག་བྱས། བྱས་ད་ག་ལ་རེད་དུས་ཚོད་དེ་ད deadline འདྲ་བོ་དེ་ག་རེད་ཟེར་ན། ལོ་འདི་ག་དེ། ད་ག་སྤྱི་ཟླ་བཞི་པའི་ཏ་རིག་ཉི་ཤུ་ནས་འགོ་བཙུགས་བྱས། ད་འདི། སྤྱི་ཟླ་དྲུག་པའི་ཏ་རིག་སུམ་ཅུའི་སྔོན་ལ་ཡང་ངེས་པར་དུ་ཨེ་དེ་ག་རེ་སྙན་ཞུ་དེ་རྒྱབ་རྒྱབ་ཟིན་པོ་དགོས་དགོས་ད་ང་ཚོས ATO ལ་སྙན་ཞུ་དེ་རྒྱག་དགོས་རོགས་སྙན་ཞུ་དེ་རྒྱབ་ཟིན་པོ་དགོས་རོགས་དེ་གཏོང་ཡག་དེ་ཁྲི་གཅིག་དེ་གཏོང་ཡག་དེ། ད་ལོ་རྗེས་མར་གྱི་ཁྲི་གཅིག་དེ་གཏོང་ཡག་དེ་ད་ལྟའི་གི་སྤྱི་ཟླ་བདུན་པའི་ཉིས་སྟོང་ཉི་ཤུའི་སྤྱི་ཟླ་བདུན་པའི་ཏ་རིག་གཅིག་ནས་འགོ་བཙུགས་བྱས་ཨེ་ནས་ཉིས་སྟོང་ཉི་ཤུའི་སྤྱི་ཟླ་དགུ་བའི་ཏ་རིག་ཉི་ཤུ་རྩ་བཞི་བར་ལ་ཡང་དེའི་བར་ལ་ཡང། ལོ་རྗེས་མར་གྱི་སྒོར་མོ་ཁྲི་གཅིག་སྟོན་ཡག་དེ། སྙན་ཞུ་དེ་བརྒྱབ་ཟིན་པ་དགོས་དེའི་བར་ལ་ཡང། ད་འོ་དེ་འདྲས་ཟེར་ད་དུས་ཚོད་འདྲ་བ་དེ་ད། ད་ལས་ད་ལས་ཆགས་ཆགས་བཞག་ཡོད་ད་དེ་རིང་དེ་ད་བཅུ་དགུ་ཆགས་འགྲོ་དུས་ཉི་མ་ཁ་ཤས་ཤིག་ལས་ཡོད་མ་རེད་དེ། སྤྱི་ཟླ་དྲུག་པའི་ཏ་རིག་སུམ་ཅུའི་སྔོན་ལ་ཡང། ད་ལོའི་ལོ་གི་ཁྲི་གཅིག་ལེན་ཡག་དེ་རྒྱབ་ཟིན་པོ་དགོས་དགོས་རེད། ད་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་ད་ད་ལྟ་གཅིག་སྒོར་མོ་ད་ཁྲི་གཅིག་བྱས་པ་དེ་འདྲས་ཐེངས་གཉིས་ད་ད་ལོ་དང་རྗེས་མ་ལོ་དེ་འདྲས་བྱས་ནས་ལེན་ན་འགྲིག་གི་རེད་གསུངས་སོ། དེ་འདྲས་ཡིན་དུས་ད་གལ་སྲིད་ད་མི་གཅིག་ལ་ད་ད་ལྟ་བར་དུ་ལས་ཀ་གནང་ནས་ཡང་རྒས་བཅོལ་ནང་ལོགས་ལ་ཁྲི་གཅིག་མེད་སྲིད་རོགས་ཁྲི་གཅིག་ལས་ཉུང་བ་དེ་འདྲས་མ་ཤེས་ད་ད་ལྟ་པེ་ཤག་མེད་སྲིད་རོགས་དེ་འདྲས་ཡིན་ན་ཨ་ནི་ཁོང་ཚོ་ཡང་སྟོན་ཡ་ཡོད་རེད།

ད་ག་ཚོད་མར་འཐེན་ཡ་སོ་སོས་བརྟེན། འདི་ནང་གི་རབ་བརྩོད་ཀྱི་ད་ག་ཚོད་ཡོད་པ་ཧ་གོ་གི་ཡོད་པ་ན་འདི་མར་འཐེན་གི་ཡིན་ཟེར། སྙན་ཞུ་ནང་བྲིས་ཡོད་པ་ཡིན་ན། ཨ་ནི་གཞུང་གིས་དཔེར་ན་ད་གཞུང་གིས་ཕར་བྱས་སོ་སོས་ཀྱི super fund དེ company ལ་ཡང་འབྲེལ་བ་བྱས་རྗེས། ཨ་ནི་ཕ་གི་ནང་ལ་ག་ཚོད་ཡོད་པ་དེ་སོ་སོས་མ་བལྟས་གི་བ་རེད། ད་ཡིན་ནའི་ཀ་དེ་རེད་ད་ག་རེ་ཟེར་ན། གལ་སྲིད་སོ་སོས་དེ fund ནང་ལ་ཡང་ཨ་ནི་པེ་ཤག་མང་པོ་ཞིག་ད་མེད་པ་བྱས། དཔེར་ན་ག་ལབ་དགོས་རེད། ད་གཟོད་ཁྲི་གཅིག་ལབ་དུས་ཁྲི་གཅིག་ལས་ཉུང་རེད་ད་སྟོང་ཕྲག་བརྒྱད་ཙམ་ལས་མེད་བ་བྱས་ཨེ་ནི་དེ་སོ་སོའི་ཚང་མ་མར་སྟོན་བཞག་པ་ཡིན་ན། ཨེ་འདིའི་ནང་ལས་ཡུན་སྐྱོད་ཀྱི་ད་འདིའི་ནང་ལས་ཡ་ཨ་ནི་སོ་སོའི་གི insurance མང་པོ་ཞུགས་ཀྱི་ཡོད་རེད་ད། བྱས་ད་པེ་ཤག་ཚང་མ་མར་འཐེན་བཞག་པ་ན་ཨེ་སོ་སོའི insurance ཡོད་པ་དེ་ཚོ་ཡང་རང་བཞིན་གྱིས་ཨེ་ནི་མེད་པ་ཆགས་འགྲོ་གི་ཡོད་རེད། ཨེ་ནི་གཞན་དག་ཅིག་གལ་ཆེན་པོ་ཅིག་ག་རེ་ཡོད་རེད་ལབ་བ་ཡིན་ན། ད་སོ་སོས་ད་ལྟ་ག་ལབ་དགོས་རེད་སྒོར་མོ་སྟོང་ཕྲག་གཉིས་མར་གཏོང་ཡ་ཡིན། ལོ་འདི་ལ་ཡ། སྒོར་མོ་སྟོང་ཕྲག་གཉིས་མར་གཏོང་གི་ཡིན་ཟེར། Application ད་སྙན་ཞུ། སྒོར་མོ་སྟོང་ཕྲག་གཉིས་ཀྱི་བརྒྱབ། ཨེ་བརྒྱབ་ཚར་བའི་རྗེས་ལ་ཡ། ཨ་ནི་ཡ། ཅིག་བསམ་པ་འགྱུར་བ་ཕྱིན་བྱས་ཨ་ང་ཡང་བསྐྱར་སྟོང་ཕྲག་ལྔ་ཅིག་མར་གཏོང་ཡ་ཡིན། བསམ་པ་ཡིན་ན་ཡང Application གཞན་དག་རྒྱག་གར་འགྲོ་བ་ཡིན་ན་འདི་བརྒྱབ་ཆོག་གོ་མ། Application ལོ་གཅིག་ལ་ཡ། ལོ་གཉིས་ལ་ཡ Application གཉིས་ལས་བརྒྱབ་ཆོག་གོ་མ་ལོ་རེ་ལ་རེ། ཨེ་དེ་ག་ལ་རེད། ལོ་གཅིག་ལ་ཡང application གཉིས་འདི་བརྒྱབ་ཆོག་མ་བྱས་ད་ཐེངས་མ་དང་པོ་དེ་ལ་ཡང་ག་ཚོད་གཏོང་ཡ་གཏོང་དགོས་ཀྱི་ཡོད་པ་དེ་ཨེ་གཏོང་དགོས་གོ་རེད།
ཨ་ནི་ད་ད་ལྟ་གལ་སྲིད་ད་མི་གཅིག་ལ་ད་ཆ་རྐྱེན་གང་ཙག་ཅིག་ཚང་ཡོད་ན་ཨ་ནི་ཁོང་ཚོ་ད་འགན་བཅོལ་དེ་ནས་མར་ད་ཁྲི་གཅིག་དེ་ནས་མར་བཏོན་ཡ་གི་འདོད་པ་ཡོད་པ་ཡིན་ན་ཨ་ཁོང་ཚོ་གིས་ད་སྙན་ཞུ་འདི་ག་པར་ག་པར་རྒྱག་དགོས་ཡོད་རེད་ཨ་ནི་དེ་འདྲའི་སྐོར་ལ་ཁྱེད་རང་གིས་འགྲེལ་བཤད་ཅིག་གནང་རོགས་བྱས་ད།

དེ་ནས་རང་གི་ཆ་རྐྱེན་གཟེངས་རྟགས་ག་ལ་བར་རྒྱུ་མཚན་ག་རེ་མེད་ད་དེ་མར་འཐེན་དགོས་རྒྱུ་མཚན་ག་རེ་མེད་རྒྱུ་མཚན་ཅིག་དྲིས་པ་མ་གཏོགས་གཞན་དག་ཅིག་ག་རེ་ཟེར་ན་ང་ལས་ཀ་ཤོར་བ་ད་ཅིག་ལས་ཀ་མེད་བས་དཀའ་ངལ་ག་རེ་ཡོད་མེད་དེ་འདྲའི་ར་སྤྲོད་དགོས་ཡག་དགོས་ཀྱི་ཡོད་མ་རེད། སྙན་ཞུ་དེ་སྟབས་བདེ་པོ་ཞེ་པོ་ཞིག་བཟོས་པ་རེད་སྙན་ཞུ་ནང་ལ་ཡང་དེ་འདྲའི་དམིགས་བསལ་གྱི་ཡིག་ཆ་གཞན་དག་དེ་མཉམ་དུ་དེ་གཏོང་དགོས་ཡག་དེ་འདྲའི་གང་ཡང་དགོས་ཀྱི་ཡོད་མ་རེད་ད་ཡིན་ན་གཙོ་ཆེ་ཤོས་དེ་ག་རེ་ཟེར་ན། དང་པོ་སོ་སོའི་ཕ་གི་ནང་ལ་ཡང་ད ATO དེ link བྱས་ཚར་བའི་རྗེས་ལ་ཡང་ཨེ་སོ་སོའི་མིང་ཏག་ཏག་རེད་འདུག་བས་སོ་སོའི་ཁ་བྱང་ཏག་ཏག་རེད་འདུག་བས། ཨེ་ནས། གཙོ་ཆེ་ཤོས་དེ་སོ་སོའི Bank Account དེ་ཚོ་ཏག་ཏག་རེད་འདུག་བས་ལྟ་དགོས། དེ་ཚོ་ཚང་མ་ཏག་ཏག་རེད་འདུག་ན་ཨེ་ནས་རང་བཞིན་གྱི་སོ་སོའི Application འདི་སྒང་ལ་ཡང་ད་སྙན་ཞུ་འདི་སྒང་ལ་ཡང། མནན་པ་ཡིན་ན། ཨེ་མང་པོ་ཞེ་པོ་གཅིག་ཨེ་ནས་སོ་སོའི་གི detail མང་པོ་ཞེ་པོ་གཅིག་ཕ་གི་ནས་རང་བཞིན་གྱི་ཕ་གི་སྙན་ཞུ་འདི་ནང་ལ་མར་རང་བཞིན་གྱིས། ཁོ་ཚོས fill up བྱེད་ཀྱི་རེད། བྱས་ཙང་ཨ་ནི་སོ་སོས submit བྱས་ཡག་གཅིག་པོ་འགྲོ་བྱེད་རེད་ད submit བྱས་ཡག་དེ་ག་ཚོད་མར་འཐེན་གྱི་མེད་པད་ཤག་ག་ཚོད་འཐེན་གྱི་མེད་དང་རྒྱུ་མཚན་ག་རེ་ཡིན་མེད་དེ་མར་བྲིས་ཚར་བའི་རྗེས་ལ་ཡག་ཨ་ནི། submit བྱས་ཡག་གཅིག་པོ་རེད་ད། ཨ་ནི་འདི submit བྱས་ཡོད་པའི་རྗེས་ལ་ཡག་ཨ་ནི། དེ་ཁྱེད་རང་ལ message སླེབས་ཀྱི་རེད་ད་ཁ་ཤས་ཡང་ཁ་ཡ text message སླེབས་ཀྱི་རེད་དེ་འདྲའི།

དཔང་རྟགས་རེད་བ་འདྲའི་གལ་དགོས་ཚོད་གཏོང་དགོས་དགོས་མི་འདུག་གཏོང་དགོས་དགོས་མེད་ཙང། མི་མང་པོ་ཞིག་གིས་ད་དེ་འགྲིག་གི་འདུག་བསམ་སྟེ་དེ་འདྲའི་སྙན་ཞུ་འདྲ་བརྒྱབ་སྲིད་པ་རེད་བ། ད་ཡིན་ནའི་ཁོང་ཚོས་ག་རེ་ད་དཔྱ་ཁྲལ་ལས་ཁུངས་ནས་མར་ག་རེ་གལ་ཆེན་པོ་ལབ་བཞག་ཟེར་བས་ན། རྒྱུ་མཚན་ག་རེ་ཡིན་ན་དེ་ལ་ཡང་དཔང་རྟགས་གཏོང་ཡག་ཡོད་ཅེས་ཅེས་སོ་སོས་ཉར་ཉར་དགོས་ཀྱི་ཡོད་རེད་ད། ནམ་རྒྱུན་གྱི་ད་གཞུང་གི་ག་རེ་ཡིག་ཆ་ག་རེ་ཡིན་ན་ལོ་ལྔ་ཉར་དགོས་པ་རེད། འོ་ད་ག་རང་ཉར་ཉར་སྔོན་མ་གི་སྒྲིག་འཛུགས་ནང་བཞིན་བྱས་བྱས་ཉར་དགོས་ཀྱི་ཡོད་རེད། དེ་ནི་ཁོང་ཚོས་སྡུག་སྐད་ཚང་མ་ཅིག་ཚར་བའི་རྗེས་ལ་ཡང་ཁོང་ཚོས་ཡང།

ད་ལྟ་ང་ཚོ་ཉིས་སྟོང་ཉི་ཤུ་གི་ཕྱི་ཟླ་དྲུག་པའི་ཟླ་ཉིས་སྟོང་ཉི་ཤུ་གི་ལོ་གི་ང་ཚོ་གི་དཔྱ་ཁྲལ་གྱི་རྩིས་དེ་རྒྱག་དགོས་རེད་བ་ད་ལྟ་སྤྱིར་བཏང་མི་སྒེར་ཡིན་ན་ཕྱི་ཟླ་བཅུ་པའི་ཟླ་ཚེས་སུམ་ཅུ་སོ་གཅིག་སྔོན་ལ་ཡང་བརྒྱབ་ཚར་དུས་ད་ལྟའི་དཔྱ་ཁྲལ་གྱི་རྩིས་བརྒྱབ་པའི་རྗེས་ལ་ཡང་གཞུང་གིས་ད་བརྟག་དཔྱད་བྱེད་ཀྱི་རེད་བསམ་གྱི་འདུག་ད་བརྟག་དཔྱད་བྱེད་སྟབས་བདེ་པོ་ཞེ་པོ་ཆགས་རེད་ག་རེ་ཟེར་ན་ཁྱེད་རང་གི་དཔྱ་ཁྲལ་རྩིས་བརྒྱབ་དུས་ཁྱེད་རང་གི་པད་ཤག་ཡོང་ཁུངས་དེ་དག་སྔོན་མོ་དང་བསྡུར་བས་ན་འགྱུར་བ་ཕྱིན་འདུག་གས་ཁྱེད་རང་ལ་ད་ལྟའི་ན་ཚ་གི་དོ་ཕོག་དེ་ཕྱིན་འདུག་གས། ཨ་ནི་གལ་སྲིད་དེ་འདྲས་ཀྱི་དོ་ཕོག་དེ་ཙམ་ཕྱིན་མེད་པ་ཞིག་མཐོང། ཨ་ནི་ཁྱེད་རང་ད་དུང super དེ་ལེན་ཡོད་པ་ན་དེ་དུས་ཁྱེད་རང་ལ་ཡང་འབྲེལ་བ་བྱས་རྗེས་ད་ཁྱེད་རང་དེ་ག་འདྲས་རེད། ཨ་ནི་སྐད་ཆ་དྲི་ཡག་དེའི་གོ་སྐབས་ཅིག་དཔེ་ཆེན་པོ་ཞིག་ཆགས་ཚར་རེད། ད་ཡིན་དུས། ག་རེད་ཟེར་ན་ད་ང་ཚོས་ཉེས་པ་ད་ལྟའི་ཆ་ནས་ཉེས་པ་དེ་དེ་འདྲས་རེད་ཁས་ཤེས་ཀྱི་ཡོད་མ་རེད་ད་ང་ཚོ་མི་མང་ཆེ་བ་ཞིག་ཚོད་དཔག་བྱས་བྱས་པ་ཡིན་ན་ཉེས་པ་དེ། ད་སོ་སོའི Super ག་ཚོད་མར་ལེན་ཡོད་པ་ཡིན་ནའི་ཨེ་ནི་དེ་ཡར་སྤྲད་དགོས་ཡ་བྱས། དེའི་སྒང་ལ་ཡ་ཨེ Super དེ་སོ་སོས་མར་ལེན་བྱས་ཉི་མ་ག་ཚོད་ཉར་བ་ཡིན་ན་ད་ཟླ་བ་ག་ཚོད་ཉར་བ་ཡིན་ན། དེའི་སྐབས་ལ་ཡ་ཨེ་ནི་དེ་ག་རེད་ཟེར་ན།

དང་འབྲེལ་བྱ་བའི་གལ་སྲིད་ཆ་རྐྱེན་ཚང་མཁན་གཅིག་མར་ལེན་པ་ཡིན་ན་ཨ་ནི་སྒོར་མོ་ཁྲི་གཅིག་ལེན་དགོས་ཡིན་ནའི་དེ་དེ་ལས་དཔྱ་ཁྲལ་ཐེངས་གཅིག་སྤྲད་དགོས་གོ་མ་དཔྱ་ཁྲལ་རྩིས་རྒྱག་དུས་ནང་ལ་ཡག་ཨ་ནི་ཡག་དེ་ནང་ལ་ཡག་ཚུད་དགོས་ཀྱི་ཡོད་མ་རེད། ད་ཡིན་ནའི་གལ་སྲིད་ཆ་རྐྱེན་དེ་མ་ཚང་བ་ལ་ཡག་ཨ་ནི་སོ་སོས་ལེན་ཡོད་པ་ཡིན་ན་ཨ་ནི་གཞུང་གིས་ཨ་ནི་ཁྱེད་རང་དེ་ཨ་ནི་ཆ་རྐྱེན་ཚང་མི་འདུག་ཨ་ནི་གྲུབ་མ་ཁྱེད་རང་གི་ག་རེ་དཔྱ་ཁྲལ་རྩིས་རྒྱག་དུས་དེ་མཉམ་དུ་བྱས་རྗེས་དེ་ནང་ལ་རྩིས་དགོས་ཀྱི་ཡོད་རེད་ཨ་ནི་དེ་ག་ལ་ཡག་ཨ་ནི་དཔྱ་ཁྲལ་སྤྲད་དགོས་ཀྱི་ཡོད་རེད་བཤད་རྗེས་ཨ་ཡང་ཉེས་པ་བཏང་སྲིད་པ་རེད་ད་ཉེས་པ

ཨ་རི་མང་པོ་ཞོག་ཅིག་དེ་འདྲའི Scam མང་པོ་ཞོག་ཅིག་བྱུང་ཚར་ད་ང་ཚོའི་སྤྱི་ཐང་གི་ང་ཚོའི་གི TV ནང་ལ་ཡ་ད News ནང་ལ་མཐོང་དེ་སྐོར་བ། ད་དེ་འདྲའི་ཡིན་དུས་མི་མང་པོ་ཞོག་ད་ང་ཚོའི་དེ་ཤག་གི་གནས་ཚུལ་མང་པོ་ཞོག་ཅིག་ཨ་ནི་ད་ཅིག་ང་ཚོའི་དྲ་རྒྱའི་ནང་ལ་ཡོད་རེད་དེ་འདྲའི་བེད་སྤྱོད་བྱས་རྗེས་དེ་ཁྱེད་རང་གི Super དེ་མར་བཏོན་ཡག་ཐབས་ཤེས་བྱེད་མཁན་མང་པོ་ཞོག་ཅིག་ཡོད་རེད་ད་དེ་འདྲའི་ཡིན་དུས་གལ་ཆེན་པོ་གཅིག་སུས་སུས་གི་ག་རེ Super Balance ནང་ལ་ཡང་ཡང་དེ་འདྲ་བརྟག་དགོས་ཡ་དེ་གལ་ཆེན་པོ་རེད།